ཨ་ནི་རིན་ཆེན་མི་ཚོ་བ་ཅན་ཡོང་གི་མ་རེད་གང་ལྟར་གྱིས་སོ་སོ་ཕྱག་གཉིས་གསུམ་ག་ཚོད་འགྲོ་གི་འདུག་ལ་ཚིག་བདེ་ལེབ་བདེ་ཚོ་དང་ཁོང་ཚོའི་འཕྲང་ལ་ཕྱག་འཚལ་ཡིན་ཚིག་བདེ་ལེབ་ཡོང་དེ་ཚོ་ནི་གནམ་ས་ཁོང་ཚོ་ལ་ཡིན་ཚོད་ཁུ་ཚིག་དེ་འགོ་བཙུག་བ་ཧ་གོ་ཅིག་འདུག་ཟེར་བྱས། དེ་ནི་ལྟུང་བཤགས་གཅིག་བཏོན་ན་ད་ག་རེ་གཉིས་བཏོན་ན་ད་ག་རེ་ཞུ་གི་དེ་ལ་དེ་དེ་དག་ལ་སོ་བ་ཆོས་བྱེད་ཐེངས་ཀྱི་ཁམས་ཐམས་ཅད་འདའ་སའི་གོ་ཆེན་དང་འགྱོད་པ་སྐྱེས་དེ་དང་དེ་ཚོ་དག་གི་ནང་བཞིན་བྱེད་ཧ་གོ་སོང་ཨོ་འདུག་ཟེར་ནས་ལྟུང་བཤགས་ཕྱག་འཚལ་དང་དེ་འདྲ་བྱས་ཤེས་ན་དེ་ཡག་པོ་ཡོད་རེད། དེ་ལྟར་ལྟུང་བཤགས་ཕྱག་འཚལ་ནས་དང། ཨཱ། བའི་དངོས་གནས་བསམ་བློ་རྣམ་པ་དག་པོ་བཏང་ཐུབ་ན་དེ་ཕན་ཡོན་ཞེ་པོ་ཞིག་ཡོང་ད་ཡོང། དེ་མེད་ན་ཡང། བས་ང་རང་ཚོ། ཅིག། དཔེར་ན། རྒྱ་གར་རྡོ་རྗེ་གདན་ལྟ་བུ་ཡིན། པོ་ན། དེ་ཟེར་ཡ་རང། ཞིང་གི་མཐུ་ལ་བརྟེན་པའི་དགེ་རྩ་གསུང་རོགས་གནང། ཞིང་གི་མཐུ་ལ་བརྟེན་པའི་ཞིང་ཁྱད་པར་ཅན་ཞེ་པོ་ཅིག་རེད་དེར་དཔེར་ན། རྡོ་རྗེ་རྡོ་རྗེ་ལྟ་བུ་མངོན་པར་རྫོགས་པ་སངས་རྒྱས་ས་དེ་རེད་དེ། དང་པོ་བྱོན་ས་དེ་རེད་ཟེར་ཡ་རེད་བྱས་ཙང་དེ་ཡིན་དུས་ད།

ཐོག་ཐུག་ཡུལ་ལ་ངེས་འབྱུང་གི་བསམ་པའི་དཔལ། བཅོས་མ་མ་ཡིན་པའི་ཟིན་དགོས་འདི་ང་ཚོ་མེད་ཡ་རེད་ཞིང་གི་མཐུ་ལ་བརྟེན་པ་འདི་ལྷ་ཁྱེད་བཟང་དུ་འོ་ཐུགས་བཟང་དུ་བཏང་ནས་དེ་གའི་མཐུ་ལ་བརྟེན་པས། ཕྱག་འཚལ་དུས་ཚེ་བསམ་ཙམ་སྤྲོ་བ་སྐྱེ་འོང་རེད་དངོས་གནས་ལ་ཞིང་ཁྱད་པར་ཅན་འདི་འདྲ་ཅིག་ལ་གནས་ཁྱད་པར་ཅན་འདི་ལ་ང་ཕྱག་འཚལ་རྒྱུ་བྱུང་བ་འདི། དལ་འབྱོར་གྱི་མི་ལུས་ད་ལྟའི་ལུས་རྟེན་འདི་འདྲ་ཞིག་ཐོབ་པ་འདི་བཀའ་དྲིན་རེད་མ་གཏོགས་ད་ལྟ་ང་ཚོ། དམྱལ་བ་ཅིག་ཡི་དྭགས་ཅིག་ལ་སྐྱེ་བ་གླན་ཡོད་ན་སྡིག་པ་བསག་སྟངས་ལ་ལྟོས་དང་ང་རང་ཚོ་ལ་སྡིག་པ་བསག་སྟངས་ལ་ལྟོས་དང་ང་ཚོ་མི་ལུས་ཇི་ལྟར་ཐོབ་ཡས་ཁོ་རང་ཡོད་མ་རེད་དམྱལ་བ་དང་ཡི་དྭགས་ལ་བས་བསྡད་སྐོར་ར་རྒྱབ་བྱས་བསྡད་རྒྱུ་རེད་མ་གཏོགས་ངན་སོང་གསུམ་ལ་སྐོར་ར་རྒྱབ་བསྡད་རྒྱུ་རེད་མ་གཏོགས་དེ་བ་ཆེ་སླེབས་ཡས་ཁོ་རང་ཡོད་མ་རེད་ད་མི་ལུས་ནང་ནས་མི་ལུས་འདྲ་མི་འདྲ་འདུག་དཔེར་ན་ད་ང་རང་ཚོ་ཁ་ཆེ་ཚོ་དེའི་རིགས་དེ་དེང་སང་དམག་རྒྱག་མཁན་དེ་ཚོ་ག་མི་ལུས་ཐོབ་བསྡད་རེད་མི་ཚེ་བར་སྡིག་པ་བསགས་བསགས་པ་བསྡད་དགོས་དེ་འདྲའི་མིན་པ་བྱས་ང་ལ་སྨྲས་མི་ལུས་ནང་ནས་མི་འདྲ་ཅིག་ཐོབ་བཞག་དེའི་སྐུ་དྲིན་གྱིས་ད་ད་ལྟ་གནས་ཁྱད་པར་ཅན་འདི་འདྲ་ཅིག་ལ་ཕྱག་འཚལ་རྒྱུ་བྱུང་བ་དེ་སོ་སོའི་ཞེ་པོ་རང་ལྟར་ཡོང་གི་མི་འདུག་བསམ་བློ་གཏོང་ཐུབ་ཡས་མི་འདུག་དེ་ཡིན་ན་ཡང་གང་ཐུབ་ཐུབ་ཞིག་བསམ་བློ་བཏང་ཚེ་ཆུད་མ་ཟོས་ཡས་སྐོར་ལ་བས་ཅིག་ཕན་པ་བྱུང་ན་བསམ་པས་དེ་འདྲའི་བསམ་བློ་ཁོ་རང་ཙམ་ཡང་ཞེ་དྲག་ཡག་པོ་རེད་དེ་ང་ལ་མི་ལུས་འདི་འདྲ་ཞིག་ཐོབ་པའི་བཀའ་དྲིན་རེད་མ་གཏོགས་མི་ལུས་འདི་འདྲ་ཞིག་མ་ཐོབ་ན་ང་ལ་ལས་ཀ་འདི་འདྲ་བྱེད་ཡས་ག་ནས་ཡོང་བསམ་པའི་བསམ་བློ་བཏང་ཅིག་འདུག་བསམ་བློ་བཏང་བར་བར་ལ་གོ་བྱུང་ཨ་ནི་ཞིང་གི་མཐུ་ལ་བརྟེན་པའི་དགེ་རྩ་ཟེར་དེ་བསམ་གྱིས་མི་ཁྱབ་པ་རེད་བསམ་པའི་བསམ་བློ་བཏང་ཅིག་འོ་འདུག་བྱས་ན། སྤྲོ་བ་ར་བ་སྤྲོ་བ་སེར་མཐའ་གང་བྱེད་ཁོ། ཕན་ཡོན་དེ་འདྲ་འདུག་བསམ་དུས་ཕན་ཡོན་གོ་བྱེད་དེ་ཚོ་ཨ་ནི་གཞི་ནས་ཕྱག་འཚལ་ལ་དྭངས་སྣང་ཅིག་ཡོང་གོ་ར་བ་འདུག་དེ་རེད་ཨ་ནི་ཕྱག་འཚལ་ལ་འབད་ན་དེ་འབད་དེ།